ཐུགས་རྗེ་གནང། ནི་ད་ཉེ་དུས་ཚོགས་པའི་ཅིག་བོད་ཀྱི་བུད་མེད་ཀྱི་ནུས་སྟོབས་གོང་འཕེལ་གཏོང་ཕྱོགས་ཀྱི་ཚོགས་འདུ་དེ་གོ་སྒྲིག་གནང་ཕྱོགས་དང་ད་ག་ནང་བཞིན་ཚོགས་འདུ་འདི་ལྟ་བུ་ལོ་ལྟར་གནང་གི་ཡོད་མ་རེད་ད་ལོ་གནང་དགོས་ཡ་རྒྱུ་མཚན་དང་དེ་བཞིན་བུད་མེད་ནུས་སྟོབས་གོང་འཕེལ་གཏོང་རྒྱུ་ཀྱི་ནི་གནད་འགག་ལ་ངོས་འཛིན་གནང་ཕྱོགས་སོགས་ཀྱི་སྐོར་ལ་ཅིག་གསུང་རོགས་གནང།
ལགས་སོ། ད་ང་ཚོ་ཉེ་ཆར་བུད་མེད་ནུས་སྟོབས་དང་འབྲེལ་བའི་ཐོག་ནས་ང་ཚོ་གི་ཚོགས་ཆེན་ཞིག་གོ་སྒྲིག་ཞུ་ཐུབ་པ་བྱུང་སོང་ལགས། ཚོགས་ཆེན་འདི་གི་ང་ཚོ་གི་བརྗོད་གཞི་འབྲེལ་བ་འདི་ག་རེ་ལབ་ན། བོད་མིའི་སྤྱི་ཚོགས་ཁྲོད་བུད་མེད་ནུས་སྟོབས་གོང་འཕེལ་ཐོག་གྲོས་གླེང་དང། མ་འོངས་འཆར་གཞི་དང་ལག་བསྟར་བྱས་ནས་ང་ཚོ་གི་ཚོགས་འདུ་དེ་ཉི་མ་གསུམ་རིང་ལ་རྡ་རམ་ས་ལ་ལ་འཚོགས་པ་ཡིན། ཨ་ནི་ཚོགས་འདུ་འདི་ཨ་ནི་གོ་སྒྲིག་བྱེད་མཁན་དེ་ཨ་ནི་ང་ཚོ་ད་ལྟ་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་ལས་ཁུངས་ཁྱབ་ཁོངས་ལ་བུད་མེད་ནུས་སྟོབས་གོང་འཕེལ་ཚན་པ་ཆགས་ཀྱི་ཡོད་རེད། ཨ་ནི་ཚོགས་འདུ་དེ་ད་ང་ཚོ་གོང་དུ་ཞུས་པ་ནང་བཞིན་རེད་ཨ་ནི་ལོ་དྲུག་རྗེས་ལ་ང་ཚོ་ཚོགས་འདུ་གཅིག་ཡག་པའི་སྒོ་ནས་ཚོགས་ཐུབ་པ་གི་ཨ་ནི་ང་རང་ཚོའི་ཚན་པ་ངོས་ནས་གོ་སྒྲིག་ཞུ་ཐུབ་པ་དེ་དཔེ་དགའ་པོ་བྱུང་སོང། ག་རེ་བྱས་ནས་ལབ་པ་ཡིན་ན་སྤྱི་ཚོགས་སྟེང་ལ་ང་ཚོ་གི་སྤྱིར་བཏང་གི་བུད་མེད་ནུས་སྟོབས་དང་དེ་འདྲའི་སྒང་ལ་བརྗོད་གཞི་སྒང་ལ་ང་ཚོ་གི་ལས་འཆར་དང་ཨ་ནི། གླེང་མོལ་དེ་འདྲས་བྱེད་ཐབས་བྱེད་སྒོ་དེ་གཉིས་ང་ཚོ་དཔེ་ཉུང་ཉུང་ཅིག་བྱེད་ཀྱི་ཡོད་པ་ང་རང་ཚུད་ནས་སོ་སོའི་གི་ལས་ཀའི་ཉམས་མྱོང་ནང་དེ་འདྲས་ཅིག་ཨ་ནི་དོ་སྣང་བྱུང་སོང། ལགས་བྱས་ཙང་སྟབས་དེ་ཨ་ནི་ང་ཚོ་གི་གོ་སྐབས་དེ་ཟིན་བྱས་ཨ་ནི་ད་ལོ་དྲུག་ལབ་ན་ཡང་ང་ཚོ་དུས་ཚོད་མང་པོ་ཅིག་ཆགས་ཀྱི་ཡོད་དུས་སྤྱི་ཚོགས་ནང་ལོགས་ལ་ཨ་ནི་ཡང་འགྱུར་བ་ཡང་མང་པོ་ཞིག་ཐེབས་ཡོད་དུས་དམིགས་བསལ་གྱི་བརྗོད་གཞི་འདི་དང་འབྲེལ་བའི་ཐོག་ནས་བྱས་ཙང་ང་ཚོ་གིས་ཨ་ནི་འདི་དཔེ་གལ་ཆེན་པོ་ཅིག་ཡིན་པ་ཨ་ནི་ངོས་འཛིན་བྱས་རྗེས་ཨ་ནི་ང་ཚོ་གིས་གོ་སྒྲིག་ཞུས་པ་ཡིན། ཞུས་ཡིན་ལགས། ཨ་ནི་སྤྱིར་བཏང་གི་ཨ་ནི་ང་ཚོ་བུད་མེད་ཀྱི་ནུས་སྟོབས། དེའི་ཐོག་ལ་གནད་དོན་གནད་འགག་ཆེན་པོ་ག་རེ་ཡིན་ན་ད་ང་ཚོ་གི་ལབ་པ་ནང་བཞིན་སྤྱིར་བཏང་གི་བུད་མེད་ནུས་སྟོབས་དང། སྤྱི་བཏགས་ཀྱི་དབྱེ་བའི་ཐོག་ནས་ང་ཚོ་གི་སྤྱི་ཚོགས་ནང་འདྲ་མཉམ་དང་དེ་འདྲའི་སྒང་ལ་མཚམས་མཚམས་ང་ཚོ་སྤྱི་ཚོགས་ནང་ལོགས་ལ་ཨཱ་ནི་ཡང་གོ་ནོར་མང་པོ་དང་ཨཱ་ནི་ཡང་མཚམས་མཚམས་ང་ཚོའི་གི་གོ་རྟོགས་ཏོག་ཙམ་ཅིག་ཉུང་ཉུང་ཡོད་པ་ཅིག་དེ་འདྲའི་གི་ཨཱ་ནི་སོ་སོའི་གི་ལས་ཀའི་བརྒྱུད་རིམ་ནང་དེ་འདྲའི་ཅིག་ཨཱ་ནི་ཉམས་མྱོང་ནང་བྱུང་སོང་བྱས་ཙང་དེ་འདྲའི་སྒང་ལ་ཨཱ་ནི་ང་ཚོ་གི་བུད་མེད་ཀྱི་ནུས་སྟོབས་ལབ་དུས་ཡང་ང་ཚོ་གི། ཐོབ་ཐང་རྩོད་ཡ་ལ་སོགས་པ་དང་ཨ་ནེ་ང་ཚོ་གི་བུད་མེད་རང་གཅིག་པོའི་ཆེད་དུ་དེ་འདྲས་རང་རྩ་བ་ནས་ཞུ་གི་མེད་དུས་བུད་མེད་ཀྱི་ནུས་སྟོབས་ལབ་དུས་སྤྱི་ཚོགས་ཀྱི་ཡར་རྒྱས་ཡིན་ནའི་རེད་མི་རིགས་ཀྱི་ལ་རྒྱ་ཡིན་ནའི་རེད་ཚང་མ་ལ་འབྲེལ་བ་ཆགས་ཀྱི་ཡོད་དུས་བྱས་ཙང་ང་ཚོ་གི་དཔེ་གནད་འགག་ཆེན་པོ་གཅིག་མཐོང་ཙང་ཨ་ནེ་ཚོགས་འདུ་དེ་ཉི་མ་གསུམ་རིང་ལ་གོ་སྒྲིག་ཞུ་ཐུབ་པ་བྱུང་སོང་ལབ་ཞུ་ཡ་ཡིན་ནའོ། ལགས་ལགས་སོ། ཨ་ནེ་ཨེ་ཚེ་རིང་སྐྱིད་ལགས་ཨ་ནེ་འདི་ལོའི་ཨ་ནེ་ཚོགས་འདུའི་ནང་ལ་ཡག་ད་མཉམ་ཞུགས་གནང་མཁན་ད་ས་གནས་གང་དང་གང་ནས་ཕེབས་ཡོད་དང་ཨ་ནེ་ཚོགས་འདུ་དེའི་ནང་ལ་ཡག་གཙོ་བོ་གནད་དོན་གང་དང་གང་གི་སྐོར་ལ་ཁྱེད་རྣམ་པས་གོ་བསྡུར་གནང་ཡོད་ན། ལགས་འོ་ད་ང་ཚོ་ཚོགས་འདུ་དེ་ཨ་ནེ་ད་རེས་དེ་ལ་ང་ཚོ་མཉམ་ཞུགས་གནང་མཁན་ཨ་ནེ་ཕལ་ཆེར་མི་དང་དྲུག་ཅུ་ནས་བདུན་ཅུའི་བར་ཅིག་ཆགས་སོང་ར། ཨ་ནི་འདིའི་ནང་ལོ་ནས་ཨ་ནི་ང་ཚོ་གི་ས་གནས་ཁག་ནས་ས་གནས་བཞི་ཞིག་ནས་ང་ཚོ་གི་སྐུ་ཚབ་ཕེབས་ཡོད་ར། ཨ་ནི་བལ་ཡུལ་ནས་ང་ཚོ་གི་གཞུང་འབྲེལ་མ་ཡིན་པའི་ཚོགས་པའི་གི་སྐུ་ཚབ་དེ་འདྲས་ཨ་ནི་དེ་ལ་ཨ་ནི་ང་ཚོ་ཕེབས་ཡོད། ཨ་ནི་མཉམ་དུ་ལ་ཨ་ནི་ང་ཚོ་རྒྱ་གར་ནང་ལོ་ལ་གཞུང་འབྲེལ་མ་ཡིན་པའི་ཚོགས་པའི་ཁག་ཁ་ཤས་ཅིག་གིས་སྐུ་ཚབ་ཕེབས་མཉམ་དུ་ལ་ཁོ་རང་ཚོ་འཛུལ་ཞུགས་གནང་ཐུབ་པ་བྱུང་ཡོད་རེད། ང་རང་ཚོ་སློབ་གྲྭ་ཁག་ནང་སློབ་གྲྭ་ཁག་གསུམ་ཅིག་གིས་འདི་ནང་ལོ་ལ་སྐུ་ཚབ་འཛུལ་ཞུགས་གནང་ཐུབ་པ་བྱུང་འདུག་ང་ཚོ་གི་མཐོ་སློབ་ནང་ལོ་ལ་སློབ་མ་འདི་ཁ་ཤས་ཅིག་འདི་ནང་ལོ་ལ་འཛུལ་ཞུགས་བྱས་ཡོད་རེད། ང་ཚོ་བཙུན་དགོན་བཙུན་དགོན་ཁག་གཉིས་ཤིག་ང་རང་ཚོ་གི་བཙན་བྱོལ་རྒྱ་གར་ནང་ཡོད་པའི་བཙུན་དགོན་བཙུན་དགོན་ཁག་གཉིས་ཤིག་གིས་སྐུ་ཚབ་འདི་ནང་ལོ་ལ་འཛུལ་ཞུགས་གནང་ཐུབ་ཡོད་རེད། འདི་མ་ཟད་ང་རང་ཚོའི་བུད་མེད་སྒྲིག་འཛུགས་ཀྱི་ལས་ཁུངས་ཁག་གིས་ཨ་ནི་ཞུ་གཏུག་གི་ཚོགས་ཆུང་ནས་ང་ཚོར་འཛུལ་ཞུགས་གནང་ཐུབ་པ་བྱུང། ཨ་འདི་མ་ཟད་ང་ཚོ་ས་གནས་བུད་མེད་ལྷན་ཚོགས། ར། བུད་མེད་ལྷན་ཚོགས་ཀྱི་ས་གནས་བུད་མེད་ལྷན་ཚོགས་ཀྱི་སྐུ་ཚབ་དེ་ཚོས་ཨ་ནི་ང་ཚོ་གི་ཚོགས་འདུ་འདི་ནང་ལོ་ལ་མཉམ་ཞུགས་གནང་ཡོད་ཨ་ནི་ཁོ་རང་ཚོ་ཡིན་ནམ་ཞུ་ཡ་ཡིན་ལ། བྱས་ཙང་ད་ང་ཚོ་ཚོགས་འདུ་འདིའི་ནང་ལོ་ལ་ཨ་ནི་གནད་དོན་ད་གནད་འགག་ཆེན་པོ་ཁ་ཤས་ཅིག་ཞུ་བ་ཡིན་ན་ཨ་ནི་ཐོག་མ་དེ་ད་ང་ཚོ་གི་སྤྱི་ཚོགས་ནང་ལོ་ལ་འགོ་ཁྲིད་སྐྱེད་སྲིང་ག་འདྲས་བྱེད་དགོས་མིན་དང་ཨ་ནི་ང་རང་ཚོའི་སྤྱི་ཚོགས་ནང་འགོ་ཁྲིད་ད་ལྟའི་ཆར་ལ་ང་ཚོ་ཏེས་ཅིག་རྒྱལ་ཁབ་གཞན་དང་ལྟ་བ་ཡིན་ན་རེད་ང་ཚོ་ཡིན་ནའང། སྤྱི་ཚོགས་ནང་ལ་འགོ་ཁྲིད་དེ་ལྟ་ཡོང་དུས་ནས་ང་ཚོ་དཔེ་ཉུང་ཉུང་དང་དམིགས་བསལ་གྱི་བུད་མེད་འགོ་ཁྲིད་དེ་ལྟ་ཡོང་དུས་ནས་ང་ཚོ་གི་གྲངས་ཀ་དེ་དཔེ་ཞན་པོ་ཅིག་ཡོད་པ། འདིའི་ཐོག་ལ་ཨ་ནི་བགྲོ་གླེང་མང་པོ་ཅིག་བྱུང་སོང་ར་ཨ་འདི་མཉམ་དུ་ལ་ཨ་ནི་འདིའི་སྒང་ལ་བརྟེན་བྱས་ཨ་ནི།

དེ་འདྲའི་ཐོག་ནས་ཨ་ནེ་ཡང་གྲོས་བསྡུར་མང་པོ་ཞིག་སླེབས་སོང། ཨ་ནེ། གལ་ཆེ་ཤོས་གཅིག་དེ་ད་ང་ཚོ་ད་རིང་འདི་ལ་གྲོས་བསྡུར་མང་པོ་ཅིག་ག་རེའི་སྒང་སླེབས་སོང་ཟེར་ན་བུད་མེད་ནུས་སྟོབས་ཀྱི་སྲིད་ཇུས་ཅིག་རེད་ར། ད་ང་ཚོ་གི་སྲིད་ཇུས་དེ་ཉིས་སྟོང་བརྒྱད་ལོ་ལ་ཨ་ནེ། གཏན་འབེབས་གནང་ཡོད་རེད་དེ་ཨ་ནེ་ཉིས་སྟོང་བཅུ་བདུན་ལོ་ལ་བསྐྱར་ཞིབ་གནང་ཡོད་ར་བྱས་ཙང་སྲིད་ཇུས་དེའི་སྒང་ལ་ཨ་ནེ། སྲིད་ཇུས་དེའི་གི་ལག་བསྟར་ཐོག་ཡིན་ན་རེད་སྲིད་ཇུས་དེ་ལ་ཡར་རྒྱས་བཏང་ཡོད་ར་དེ་འདྲའི་སྒང་ལ་ཨ་ནེ། དགོངས་འཆར་དང་ཨ་ནེ་བསམ་ཚུལ་མང་པོ་ཅིག་སླེབས་སོང་ལ་ཞུས། དེ་མ་ཟད་ཨ་ནི་བུད་མེད། ནུས་སྟོབས་གོང་འཕེལ་ཚན་པ། ཚན་པ་ཁོ་རང་གི་སྲ་བརྟན་དང་ཨ་ནི་ཚན་པའི་གི་ཨ་ནི་ལས་འཆར་དང་ཨ་ནི་འཆར་གཞི་མ་འོངས་འཆར་གཞི་ག་འདྲའི་རིགས་ནང་ལོ་ལ་ཤུགས་རྒྱག་རྒྱུ་ཡིན་མིན་དང་ལེགས་བཅོས་ཀྱི་ཆ་ནས་དེ་འདྲའི་ལ་བརྟེན་བྱས་ནས་བྱས་ཙང་ང་ཚོ་ཨ་ནི་དེ་མ་ཟད་ང་ཚོ་གི་བུད་མེད་ཀྱི་སྟེང་ལ་འཚེ་བ་ཡོད་ར། འཚེ་བ་དེ་འདྲས་ད་སྤྱི་ཚོགས་ནང་དེང་སང་མང་དང། ང་ཚོ་གི་ད་མང་པོ་ཅིག་སླེབས་ཀྱི་ཡོད་དུས་ར་དེང་སང་ང་ཚོ་འབུར་ནས་འདོན་ཐུབ་ཀྱི་ཡོད་དུས་སྤྱི་བཏང་གི་ད་ང་ཚོ་གི་དེ་འདྲའི་རིགས་དེ་སྔོན་མ་ནས་ཡོད་རེད་དེ། གཉིས་ཀ་དེང་སང་ཆ་ལ་དེ་བཞིན་མང་པོ་ཞིག་འདོན་ཐུབ་ཀྱི་ཡོད་དུས། དེ་འདྲའི་སྟེང་ནས་ང་ཚོ་གི་སྒྲིག་འཛུགས་ཡིན་ན་རེད། ང་ཚོ་སྒྲིག་འཛུགས་མིན་པའི་ཚོགས་པ་ཡིན་ན་རེད་ཚང་མའི་ཐོག་ནས་ཡང་དེ་འདྲའི་སྒང་ལ་ནི་ཤུགས་རྐྱེན་རེད་དེ་འདྲའི་ཐོག་ནས་ནི་གནད་དོན་ཁ་ཁ་ཤས་ཤིག་སྒང་ལ་ང་ཚོས་གྲུབ་ཐབས་གསལ་པོ་བྱུང་སོང་ལ་ཞུ་ཡ་ཡིན་གནང། ལོ་ལེགས་སེ་ཨེ་ནི་ཚེ་རིང་སྐྱིད་ལགས་ད།
ད་ལྟ་ང་རང་ཚོས་གསུངས་པ་ནང་བཞིན་གཅིག་གི་ད་བོད་པའི་བུད་མེད་ཀྱི་ནུས་སྟོབས་གོང་འཕེལ་གཏོང་ཡ་ལ་ཡ་རྣམ་པ་ཚོས་གོ་བསྡུར་སྦྱང་བཤད་དང་རེ་ཞུ་གནང་ཡོད་རེད་ད་ག་ནང་བཞིན་ས་གནས་ཁག་དང་དང་སྒྲིག་འཛུགས་ཁག་དང་མང་པོ་གཅིག་ནས་ཨེ་ནས་སྐུ་ཚབ་ཕེབས་ཡོད་རེད་བྱས་ཙང་བཀའ་མོལ་ཏན་ཏན་མང་པོ་ཞིག་ཅིག་བྱུང་ཡོད་ཀྱི་རེད་དེ་ཚོའི་གི་ཆ་ནས་ད། གཅིག་ནས་ད་ལྟ་ང་རང་ཚོ་སོང་སོང་ཅིག་བུད་མེད་ནུས་སྟོབས་ཀྱི་སྲིད་བྱུས་གཏན་འབེབས་བྱས་ནས་ཡོད་རེད་བྱས་ཙང་སྲིད་བྱུས་དེའི་སྐོར་ལ་ཡང་ཏོག་ཙམ་ཅིག་རྒྱས་བཤད་སྐྱོན་དང་སྲིད་བྱུས་དེའི་ནང་ག་རེ་གསལ་གྱི་ཡོད་རེད་སྐྱོན་ག་རེ་ཡོད་རེད་ཡང་དེའི་ནང་ལ་ཡང་ཅིག་ག་རེ་ཟེར་དགོས་རེད། ལག་བསྟར་བྱེད་ཐུབ་ཡ་དང་བྱེད་ཡ་ག་རེ་ཡོད་རེད་ཅིག་བྱས་གཉིས་པ་དེ་ལ་ད་དེ་འདྲའི་གི་ཅིག་ཚོགས་འདུ་ཚོགས་བསྡད་དུས་ཨ་ནི་ཚོགས་ཞུགས་པ་ཚང་མ་ཅིག་ཐུགས་ཁུར་ཆེན་པོ་ཚང་མ་ཡོད་རེད་ཡིན་དུས་ཁ་ཨ་ནི་རྣམ་པ་ཚོའི་ཐོག་ནས་གཟིགས་ཕྱོགས་ནང་ལ་ད་ཅིག་གི་བུད་ད་ད་ད་ད་བོད་ནང་གི་དེ་འདྲ་ང་ཚོ་ཞིབ་ཕྲ་ཞུ་ཐུབ་ཡ་ཡོད་མ་རེད། སྤྱི་བའི་ད་བོད་བོད་སྤྱི་བའི་དཀའ་ངལ་དང་འབྲེལ་བའི་ཐོག་ནས་བུད་མེད་དཀའ་ངལ་ཞུས་ཆོག་གི་རེད། ཡིན་ནའི་ད་ལྟ་སྐབས་སུ་བབ་པའི་རྣམ་པ་ཚོའི་ཚོགས་འདུའི་ནང་ལ་ད་ཅིག་བཙན་བྱོལ་བོད་པའི་གི་སྤྱི་ཚོགས་ནང་གི་བུད་མེད་སྐོར་ཅིག་གསུངས་དུས། རྣམ་པ་ཚོའི་གཟིགས་ཕྱོགས་ནང་ལ། བུད་མེད་ཚོ་ལ་ཡ་དཀའ་ངལ་ཆེ་ཤོས་འདྲ་བོ་ག་རེ་འཕྲད་ཀྱི་ཡོད་ན། ད་ག་ནང་བཞིན། ད་གོ་བསྡུར་ལྷུག་པོ་ཡོང་བའི་སྐབས་ལ་ཡ་ཨ་ནི་གསང་པོ་བྱས་བྱས་ནས་གསུང་མཁན་ཚོ་གི་ཁོ་རང་ཚོའི་ས་གནས་ས་ཐོག་ལ་ཡིན་ནའི་རེད་སོ་སོ་སོའི་གི་འདུས་སྡེ་གི་སྤྱི་ཚོགས་ནང་ལ་ནི་བུད་མེད་ལ་དཀའ་ངལ་ག་རེ་འདྲ་བོ་འཕྲད་གི་འདུག་ཟེར་ཅེས་གསུང་གི་འདུག་ན་འོ། ད་ང་ཚོ་གི་ད་ལྟ་བུད་མེད་ནུས་སྟོབས་གོང་འཕེལ་གྱི་སྲིད་ཇུས་སྒང་ལ་མདོར་བསྡུས་ཞིག་ཞུ་བ་ཡིན་ན་ར། བྱས་ཙང་ད་ང་ཚོ་བུད་མེད་ནུས་སྟོབས་ཀྱི་སྲིད་ཇུས་དེ་ཨ་ནི་གོང་དུ་ཞུས་པ་ནང་བཞིན་ཉིས་སྟོང་བརྒྱད་ལོ་ལ་གཏན་འབེབས་གནང་རྒྱུ་ཅིག་རེད་ཟེར། ཨ་ནི་ཉིས་སྟོང་བཅུ་བདུན་ལོ་ནས་བསྐྱར་ཞིབ་བྱས་རྗེས་ཨ་ནི་འདི་ནང་ལོགས་ལ་ད་གནད་དོན་གཙོ་བོ་དེ་ཨ་ནི་བདུན་ཞིག་སྒང་ལ་དོ་སྣང་སྤྲད་ཡོད་རེད། འདི་ནང་ལོགས་ནས་ད་བདུན་དེ་ག་རེ་ག་རེ་ལ་ཡིན་ལབ་ན་ང་ཚོ་གི་ཤེས་ཡོན་བྱས་ཨ་ནི་སྤྱི་ཚོགས་བྱས་ཨ་ནི་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དམིགས་བསལ་བུད་མེད་སྒང་ལ་བྱས་ལ་ཨ་ནི་དཔལ་འབྱོར་བྱས་ཨ་ནི། ང་ཚོ་གིས་འཛིན་སྐྱོང་དང་འགོ་ཁྲིད་སྒང་ལ་བྱས། ཨ་ནི། སྤྱི་ཚོགས་ནང་ལོགས་ལ་ག་འདྲ་ག་འདྲ་བྱས་ནས་བུད་མེད་དང་འབྲེལ་བ་ཡོད་མེད་བྱས་མཐའ་མ་དེ་ང་ཚོ་གིས་ཨ་ནི། བཙན་གཡེམ་དང་རྩུབ་སྤྱོད་འགོག་ཐབས་ལ་ནི་ད་དེ་འདྲའི་གནད་དོན་འདི་གནད་དོན་བདུན་འདི་སྒང་ལ་དོ་སྣང་ཤུགས་ཆེན་པོ་བསྟན་བྱས་ཨ་ནི་སྲིད་ཇུས་འདི་བསྐྱར་ཞིབ་གནང་ཡོད་རེད། བྱས་ཙང་བསྐྱར་ཞིབ་ལ་བརྟེན་བྱས་ཨ་ནི་ང་ཚོ་ད་བར་དུ་སྤྱི་ཚོགས་ནང་ལོགས་ལ་ཨ་ནི་བུད་མེད་སྒྲིག་འཛུགས་ཡིན་ནའི་རེད་ཨ་ནི་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཅིག་ནས་ཨ་ནི་ལས་གཞི

འཆར་སྣང་འདི་ཚོ་ཨ་ནི་བརྟན་པོ་བཟོ་ཡ་ཅིག་ཡོད་རེད་ད་ང་ཚོ་འཆར་གཞི་འདི་འདི་ག་འདི་ལོ་ག་ཚོད་ནང་འགྲུབ་རྒྱུ་ཡིན་མིན་ད་ལག་ལེན་སྒང་ལ་ཨ་ནི་ང་ཚོ་ཏིས་ཅིག་ད་ལྟའི་ཆ་ལ་ད་འདི་ཤུགས་མང་སྐྱོན་དགོས་འདུག་ལབ་ཡ་དེ་འདྲའི་གི་ཨ་ནི་ག་རེ་ལབ་དགོས་རེད་འདི་མང་པོ་ལས་བཟོ་ར་ང་ཚོ་གི་དགོངས་འཆར་ལབ་དགོས་རེད་དེ་འདྲ་བྱས་ཨ་ནི་སྲིད་ཇུས་ནང་ལོགས་ལ་ཨ་ནི་ང་ཚོ་གི་ཨ་ནི་གྲི་མཐུན་ག་རེ་ལབ་དགོས་རེད་ཁ་ཤས་སྒང་ལ་ཨ་ནི་ད་འདི་ནས་ང་ཚོ་གི་ཤུགས་ཆེན་པོ་ལག་བསྟར་བྱེད་ཀྱི་མེད་པ་དང་དེ་འབྲེལ་གྱི་བསམ་འཆར་དེ་འདྲ་སླེབས་སོང་ར་བ། བྱས་ཙང་ད་ང་ཚོས་ཀྱི་ཁོ་རང་ཚོས་ཀྱི་བསམ་ཚུལ་དང་དེ་འབྲེལ་ལྟ་དུས་ད་ང་ཚོས་ཀྱི་སྤྱི་ཚོགས་ནང་ལོགས་ལ་དཀའ་ངལ་ཤི་ད་བུད་མེད་ནུས་སྟོབས་དང་འབྲེལ་བའི་ཐོག་ནས་དཀའ་ངལ་ཤུགས་ཆེ་ཤོས་བརྗེ་བོ་བྱས་ད་ང་ཚོ་གི་གང་དྲན་གྲོས་གཞི་ནང་ལོགས་ལ་མང་པོ་འདྲ་པོ་ཞིག་སླེབས་སོང་ལབ་ཡིན་ན་ཐོག་མར་དེ་ད་ང་ཚོ་འགོ་ཁྲིད་གང་ལ་རེ་ཞིག་ལ་ད་ང་རང་ཚོས་ཀྱི་ཚང་མས་མཁྱེན་གསལ་རེད་ང་ཚོ་སྤྱི་ཚོགས་ནང་ལོགས་ལ

བུད་མེད་ལ་བློ་སྟོབས་སྤེལ་ཆེད་འགོ་ཁྲིད་ཀྱི་གོ་སྐབས་རག་བ་དང་གླེང་ཐུབ་པའི་དང་གོ་སྐབས་དེ་ཚོ་བླང་ཐུབ་པའི་གིས་ང་རང་ཚོའི་སྤྱི་ཚོགས་ནང་ལ་བུད་མེད་གཅིག་པུ་མིན་པ་བྱས་སྤྱི་ཚོགས་ཁོ་རང་གིས་ང་ཚོ་གི་དེ་འདྲས་ཀྱི་ཁོར་ཡུག་ཅིག་བསྐྲུན་ཐུབ་པ་བཟོ་དགོས་དེ་དཔེ་གལ་ཆེན་པོ་ཡིན་པ་ཅིག་དེ་ཚང་མས་ཀྱི་མཉམ་དུ་རེ་བ་ཅིག་ཚང་མ་གི་དེ་ལ་སླེབས་ཀྱི་འདུག་ར། ཨ་ནི། ཅི་ག་རེ་ཞིག་ལབ་ན་ང་ཚོའི་གི་བུད་མེད་ཀྱི། བུད་མེད་དང་ཨ་ནི་འབྲེལ་བའི་ཐོག་ནས་མཚན་མའི་དབྱེ་འབྱེད་དང་འཚེ་བ་རིགས་ནི་མང་པོ་ཞིག་ད་ང་ཚོའི་གི་ལོ་ཤས་ནང་ལོགས་ལ་ཨ་ནི་ང་རང་ཚོ་ཚན་པ་ཡིན་ནས་བྱས་ནས་ཉིས་སྟོང་བཅོ་བརྒྱད་ནས་བྱས་ནས་འགོ་བཙུགས་རྗེས་ནས་བཙན་གཡེམ་དང་རྩུབ་སྤྱོད་ཐོག་ནས་ཨ་ནི་ལས་གཞི་མང་དག་ཅིག་སྤེལ་དང་སྤེལ་ཐུབ་པ་བྱུང་ཡོད་ར་གོ་སྐབས་རག་ཡོད་དུས་ཨ་ནི་ང་རང་ཚོའི་གི་ལས་འགན་གི་བརྒྱུད་རིམ་ནང་ལོགས་ལ་ཨ་ནི་ང་ཚོ་གི་བུད་མེད་ལ་བརྟེན་བུད་མེད་ལ་བརྟེན་བྱས་ཨ་ནི། བུད་མེད་ཀྱི་སྟེང་ལ་འཚེ་བ་མང་པོ་བྱུང་གི་ཡོད་དེ་འདྲའི་ང་རང་ཚོའི་ནས་ནི་དང་པོ་ནང་ལོགས་ལ་བཤད་ཡོད་ར། དེ་དང་དེ་འདྲའི་ཐོག་ནས་ཨ་ནི་ཡང་ང་ཚོ་སྤྱི་ཚོགས་ནང་དེ་འདྲའི་ག་རེ་བྱས་ནས་བྱུང་གི་ཡོད་མེད་དང་ཨ་ནི་ང་ཚོ་དེ་འདྲའི་འགོག་ཐབས་ཡོང་བའི་ཆེད་དུ་ང་རང་ཚོས་ཀྱི་ཨ་ནི་གདོང་ལེན་བྱེད་སྟངས་ཀྱི་ལམ་ལུགས་དེ་ཚོ་ཨ་ནི་དཔེ་གཙང་མ་དང་དཔེ་ཨ་ནི་སྤུས་ཀ་དག་པོ་བཟོ་བའི་དང་ཨ་ནི་དེ་འདྲའི་ཨ་ནི་ཤུགས་ཆེན་པོ་ཅིག་ཨ་ནི་ཁོ་རང་ཚོའི་ནས་མང་པོ་ཅིག་གི་སེམས་འདི་ནང་ལོགས་ལ་དགོངས་འཆར་སླེབས་སོང་བསམ་གྱི་འདུག་ར། ཨ་ནི། གལ་ཆེ་ཤོས་གཅིག་ད་ང་ཚོ་གིས་ངོས་འཛིན་གནང་དགོས་ཀྱི་ཡོད་ར་ང་ཚོ་སྤྱི་ཚོགས་དེ་ག་འདྲའི་ནང་བསྡད་ཡོད་མིན་ལབ་ཡ་ཅིག་ར། བྱས་ཙང་ང་ཚོའི་གི་སྤྱི་ཚོགས་དེ་ནི་ང་ཚོ་གི་ད་ཕོ་གཙོའི་རིང་ལུགས་སྤྱི་ཚོགས་ཤིག་ནང་གནས་ཡོད་དུས་བྱས་ཙང་ད་ང་ཚོ་མཚམས་མཚམས་བུད་མེད་ནུས་སྟོབས་ལབ་ཡ་ལ་སོགས་པ་དང་སྤྱི་ཚོགས་འདྲ་མཉམ་ལབ་ཡ་ལ་སོགས་པ་དང་རྟགས་ཀྱི་དབྱེ་བ་མེད་པའི་ཐོག་ནས་སྤྱི་ཚོགས་གཅིག་སྐྱོང་དྲི་བས་ལ་སོགས་པ་དེ་འདྲའི་ཁ་ན་ང་ཚོ་སྤྱི་ཚོགས་ངོས་ནས་འགན་ག་གེ་སེ་བཞེས་ཡི་འདུག་ལབ་ཡ་ཅིག་ར། ང་ཚོ་སྤྱི་ཚོགས་ངོས་ནས་ག་གེ་སེ་འགན་ཡི་འདུག་དེ་འདྲའི་དེ་འདྲའི་ཁ་ན་ཤུགས་ཆེན་པོ་གཅིག་ཨ་ནི། ག་རེ་ལབ་དགོས་རེད། ང་རང་ཚོའི་ནི་ཚོར་བ་འདྲ་པོ་ཞིག་སླེབས་སོང་ར་བ། ག་རེ་ལབ་ན་ཚོགས་འདུ་འདི་འདྲའི་རིགས་ཀྱི་ནི་ང་ཚོའི་སྤྱི་ཚོགས་ནང་ལ་དཔེ་མང་པོ་མ་འཚོགས་དུས་ནི་མང་པོ་ཅིག་ལ་དཔེ་ཚོགས་མང་པོ་དང་ནི་བསམ་ཚུལ་དཔེ་མང་པོ་འདུག་ར་བྱས་ཙང་ང་རང་ཚོ་ཤེས་ཤུགས་ཆེན་པོ་ག་རེ་ཚོར་སོང་ལབ་ཡིན་ན་དེ་འདྲའི་རིགས་ཀྱི་ཚོགས་ཆེན་ཡིན་ནའི་རེད་ཚོགས་འདུ་རིགས་དེ་ཚོ་ནི་ང་ཚོ་ཡང་ཡང་ཡང་ཡང་བྱེད་ཐུབ་པ་ཡིན་ན་ནི་དཔེ་དེ་གཉིས་ཀྱི་སྤྱི་ཚོགས་ནང་ལོགས་ལ་ང་ཚོ་བསམ་ཚུལ་བརྗེ་ལེན་ཡིན་ལ་ཡིན་ནའི་རེད་སྲིད་བྱུས་ནང་ལོགས་ལ་སྲིད་བྱུས་ཀྱི་ལག་ལེན་བསྟར་སྟངས་ཡིན་ན་འདི་འདྲའི་ལ་ཨ་ནི་དཔེ་མི་སྲིད་ཀྱི་ཐུགས་ཕན་གསོ་ཡ་གི་ཨ་ནི་ང་ཚོ་ཚན་པ་འགྲོ་བཞིན་འདི་འདྲའི་གྱི་ད་ཤུགས་ཆེན་པོ་གྱི་ཨ་ནི་ཤེས་བྱ་འདྲ་པོ་ཞིག་རག་སོང་ན་གཞོན་ནུ། ཡིན་ད་ཡིན་ལགས་ལགས་སེ། ལགས་ལགས་སེ། ཨ་ནི་དེ་ནས་ཚེ་རིང་སྐྱིད་ལགས་ད་ཨ་ད་ཨ་མ་གཞི་གོང་གོང་དུ་གསུངས་གནང་སོང་ད་ཨ་སྤྱི་དང་བོད་པའི་བུད་མེད་རྣམས་ཀྱི་ནུས་སྟོབས་གོང་འཕེལ་དུ་གཏོང་རྒྱུ་ལ་ད་དཔེར་ན་རིག་གཞུང། གོམས་གཤིས་རེ་ཨ་ནེ་བསམ་བློ་གཏོང་ཕྱོགས་ཀྱི་ཆ་ནས་འགོག་རྐྱེན་དང་དཀའ་ངལ་དེ་འདྲ་འཕྲད་སྲིད་ཡོད་ཀྱི་རེད། དེ་སྔ་དང་བསྡུར་བ་ཡིན་ན་ད་ལྟའི་ཆ་ལ་ཨ་ནེ་བུད་མེད་དང་བུ་མོ་ཚོ་ཨ་ནེ་བས་དེ་ཁ་ཁུ་སིམ་པོ་བྱས་ཏེ་མ་བསྡད་པར་སོ་སོ་ལ་སྟབས་གལ་སྲིད་བཙན་གཡེམ་དང་རྩུབ་སྤྱོད་ལ་སོགས་པ་དེ་འདྲས་ཕོག་པ་ཡིན་ན་ཨ་ནེ་བས་དེ་འཛེམ་ཟོན་མེད་པའི་ཐོག་ནས་གླེང་སློང་བྱེད་ཡ་ལ་སོགས་པ་དེ་འདྲས་ཀྱི་གནད་དོན་དེ་ལ་ཡང་ཡང་གཅིག་གིས་ཕལ་ཤ་ཏ་མ་སོ་ནས་ཕྱི་རུ་ཕྱིན་པའི་གི་བཟང་ཕྱོགས་ཀྱི་རྣམ་པ་ཅིག་མཐོང་རྒྱུ་ཡོད་པ་ཅིག་འདི་འདྲས་གོ་ཐོས་བྱུང་འདི་འདྲ་རེད་པས་ལགས། ད་ལའོ་ད་ང་ཚོ་སྤྱི་བཏང་གི་དེ་ག་རེ་ཞིག་ལབ་ན་ད་ང་ཚོ་སྤྱི་ཚོགས་ནང་ལོགས་ལ་དམིགས་བསལ་གྱི་ད་འཚེ་བ་རིགས་འགྲོ་ལ་བར་བ་ང་ཚོ་གི་དྲག་སྤྱོད་རིགས་འགྲོ་བ་དང་ཨ་ནི་དམིགས་བསལ་གྱི་བཙན་གཡེམ་དང་རྩུབ་སྤྱོད་རིགས་འགྲོ་བས་ན་ད་ང་ཚོ་དེ་འབྲེལ་གྱི་ད་ཉམས་མྱོང་འདྲ་བོ་ཅིག་ཞུ་བས་ན་ར་ད་ང་ཚོ། ཚན་པ་དྲུག་ཅིག་འགོ་བཙུགས་ནས་ང་ཚོ་གིས་ཉིས་སྟོང་བཅུ་བདུན་ལོ་ལ་ནི་ང་ཚོ་ཉམས་ཞིབ་ཅིག་བྱེད་ཤག་ཨ་ཉམས་ཞིབ་དེས་ནི་ང་ཚོས་ཀྱི་བོད་པའི་བུད་མེད་ཀྱི་གནས་བབ་ལ་ནི་ར་ད་བཙན་བྱོལ་བོད་མི་ད་དེས་ང་ཚོ་གི་དེ་ནང་ལོགས་གཅིག་པོ་བཙན་བྱོལ་ནང་ཡོད་ཀྱི་གཅིག་པོ་ཞིག་ལ་ད་བོར་བ་དེ་དང་དེའི་སྙན་ཐོ་ནང་ལོགས་ལ་ནི་ང་ཚོ་གི་གལ་ཆེན་པོ་གཅིག་ག་རེ་ཧ་གོ་ཐུབ་ལབ་ན་ང་ཚོ་སྤྱི་ཚོགས་ནང་ལོགས་ལ་ནི་བཙན་གཡེམ་དང་རྩུབ་སྤྱོད་ཀྱི་སྒང་ལ་ད་དུང་ནས་ང་ཚོ་གི་གོ་རྟོགས་དེ་དཔེ་ཞན་པོ་ཡོད་པ་ཅིག་ཡིན་རོགས་ཨ་ད་དེ་ང་ཚོ་ཉིས་སྟོང་བཅུ་བདུན་སྐབས་དུ་འདྲ་བོ་ཅིག་སྐད་ཆ་བཤད་ཡོད་རེད་ར་བྱས་ཙང་དེ་ལ་བརྟེན་བྱས་ཨ་ནི་ད་ང་ཚོ་ཚན་པའི་ངོས་ནས་ད་ང་ཚོ་གི་ལས་ཀའི་ལས་ཀ་ཇི་ལྟར་གནང་མིན་ལ་ཨ་ནི་ལས་ཀ་གཅིག་ད་ང་ཚོ་དེ་ལ་ཨ་ནི་གལ་ཆེན་པོ་མཐོང་བྱས་དེ་སྒང་ལ་ངོས་འཛིན་གནང་བྱས་ང་ཚོ་ཚན་པ་ཡིན་ནའི་རེད་སྒྲིག་འཛུགས་ཡིན་ནའི་རེད་དེ་སྒང་ལ་ཤུགས་རྒྱག་དགོས་འདུག་ལབ་ནས་ཨ་ནི་དེ་འབྲེལ་གྱི་ལས་འགུལ་ཨ་ནི་ཉིས་སྟོང་བཅོ་བརྒྱད་ནས་བཟུང་ང་ཚོ་འགོ་བཙུགས་ཡོད་རེད། བྱས་ཙང་ཉིས་སྟོང་བཅོ་བརྒྱད་ནས་འགོ་བཙུགས་རྗེས་ཨ་ནི་ཉིས་སྟོང་ཉི་ཤུ་ལ་ཨ་ནི་ང་ཚོ་གི་བུད་མེད་སྒྲིག་འཛུགས་ཀྱིས་ཨ་ནི། སྤྱི་ཚོགས་ནང་ལོགས་ལ་བཙན་གཡེམ་དང་རྩུབ་སྤྱོད། ཨ་ནི་འགོག་ཐབས་ཀྱི་རྩ་འཛིན་ལམ་སྟོན་ཅིག་ཨ་ནི་ང་ཚོ་གཏན་འབེབས་གནང་ཐུབ་པ་བྱུང་ཡོད་རེད། བྱས་ཙང་རྩ་འཛིན་ལམ་སྟོན་དེ་གཏན་འབེབས་གནང་བའི་གཞི་ལ་བརྟེན་ནས་ཨ་ནི་ང་ཚོ་གི་སྤྱི་ཚོགས་ནང་ལོགས་ལ་དཀའ་ངལ་འདི་འདྲའི་རིགས་ལ་ཨ་ནི་འགོག་ཐབས་ཆེད་ཀྱི་ཚོགས་ཆུང། ས་གནས་ནང་ལོགས་ཡིན་ནའི་རེད་མཐོ་སློབ་ནང་ལོགས་ཡིན་ནའི་རེད་སློབ་གྲྭ་ནང་ལོགས་ལ་ཡིན་ནའི་རེད་ལས་ཀ་བྱེད་ས་ཚང་མ་ནང་ང་ཚོ་གི་དེ་འདྲ་ཆེད་ལ་ཚོགས་ཆུང་བཙུགས་དང་བཙུགས་བཞིན་པ་རེད་ར། བྱས་ཙང་ད་འདིའི་གི་བརྒྱུད་བྱས་ཨ་ནི་འདིའི་གི་ལེགས་པའི་ཆ་ཅིག་ག་རེ་རེད་ལབ་ཡིན་ན་ཨ་འདི་མཉམ་དུ་ལ་གོ་ད་འདི་མཉམ་དུ་ལ་ང་ཚོ་གི་ལས་ཀ་ཅིག་ག་རེ་འགོ་བཙུགས་ཀྱི་ཡོད་ལབ་ན་ས་གནས་ང་ཚོ་དབུས་བུད་མེད་ལྷན་ཚོགས་མཉམ་དུ་ལ་ཟུང་འབྲེལ་གྱི་ཐོག་ང་ཚོ་གི་རོགས་འབོད་འབྲེལ་ལམ་ལེགས་ར་བུད་མེད་རོགས་འབོད་འབྲེལ་ལམ་གཅིག་ཨ་ནི་ང་ཚོ་གིས་ཉིས་སྟོང་ཉི་ཤུ་ལོ་ལ་ཨ་ནི་གསར་འཛུགས་གནང་ཐུབ་པ་བྱུང་ཡོད་རེད་བྱས་ཙང་ད་དེ་ཚོ་མང་པོ་ཅིག་ང་ཚོ་གི་ཤུགས་རྐྱེན་ཐོག་ནས་ཨ་ནི་སྤྱི་ཚོགས་ནང་ལོགས་ལ་ད་གོ་རྟོགས་དེ་ཨ་ནི་ང་ཚོ་དེ་ཡར་རྒྱས་འགྲོ་བ་ཅིག་མཐོང་གི་འདུག་ལགས་སྤྱི་ཚོགས་ནང་ལོགས་ལ་གོ་རྟོགས་དེ་ཨ་ནི་ད་བུད་མེད་ཡིན་ནའི་ཁོ་རང་ཚོས་ནི་ངོས་འཛིན་གནང་ཐུབ་པ།

དྲག་སྤྱོད་ཀྱི་སྡེ་ཚན་སྣ་མང་པོ་དཔེ་ཡོད་ར་བྱས་ཙང་འདི་ཚོ་ངོས་འཛིན་གནང་དགོས་ཀྱི་ང་ཚོ་དཔེ་གལ་ཆེན་པོ་གཅིག་ཡིན་དུས་བྱས་ཙང་ང་ཚོའི་གིས་དེ་འདྲའི་རིགས་གང་ལ་ཨ་ནི་གོ་རྟོགས་སྤེལ་ཐུབ་ཡས་དང་ཨ་ནི་འདི་འདྲས་ཀྱི་ད་སོ་སོ་ལ་དཀའ་ངལ་འཕྲད་མཁན་གཅིག་ལ་ཨ་ནི་ཡང་ང་ཚོ་གི་ལམ་ལུགས་བཟོས་བྱས་ཡོད་ར་དེ་འདྲའི་ཞུ་གཏུག་བྱེད་ས་དང་ཨ་ནི་ལས་ཀ་བྱེད་མཁན་འདི་ཚོ་ཡིན་ནའི་དེ་འདྲས་གང་ལ་མཁྱེན་རྒྱ་ཆེ་བའི་ཐོག་ནས་ཁོ་རང་ཚོ་ལ་ང་ཚོ་གི་སྦྱོང་བརྡར་སྤྲད་ཡས་དང་དེ་འདྲས་ལ་སོགས་པ་གི་ད་ང་ཚོ་གི་ལོ་ཤས་ལོ་ལྔ་ཙམ་ནང་དེ་འདྲས་ཀྱི་ལས་ཀ་བྱེད་དུས་འདིའི་བརྒྱུད་རིམ་ནང་ལོགས་ལ་ཨ་ནི། དེ་ཡོང་ནས་སྤྱི་ཚོགས་ནང་ལོགས་ལ་བུད་མེད་ཚོ་ཡིན་ནི་རེད། སྐྱེས་པ་ཡིན་ནི་རེད་ཁོ་རང་ཚོ་ཞུམ་ནས་མ་བསྡད་བྱས་ཨ་ནི་ཁོ་རང་ཚོ་གི་རོགས་ཕན་འབྲེལ་ལམ་ལ་འབྲེལ་བ་བྱས་ནི་རེད། ཨ་ནི་སོ་སོའི་གི་ཨ་ནི་ཞུ་གཏུག་ཚོགས་ཆུང་གི་མདུན་ལ་བཅར་བྱས་ཞུ་ཡས་ནི་རེད། བྱས་ཙང་འདི་གི་ད་ཤུགས་ཆེན་པོ་ཅིག་ཡང་ག་རེ་ཡར་རྒྱས་འགྲོ་གི་འདུག་ལབ་ན་ང་ཚོ་སོ་སོ་སོ་ལ་ཨ་ནི་ངོ་ཚ་ནས་མ་བཞུགས་ཡས་དང་སོ་སོ་སོ་གི་ལས་འགུལ་ཡིན་པ་ངོས་འཛིན་མ་བྱེད་ཡས་ཞེས་རོ། གང་ལབ་ན་མཚམས་མཚམས་ང་ཚོ་དཀའ་ངལ་འདི་འདྲའི་རིགས་ཀྱི་ཨ་ནི་ང་ཚོ་གི་དབྱིན་སྐད་ཐོག་ནི Victim Blaming ལབ་ཡོད་དོ། སོ་སོ་སོ་གི་ལས་འགུལ་ཡིན་པ་བྱས་ངོས་འཛིན་གནང་བྱས། བྱས་ཨ་ནི་ཡང་ཚུར་ཁ་ཁུ་སིམ་པོ་བྱས་ནས་བསྡད་ཡོད་ར། ཅི་ལ་འདི་འདྲའི་ང་ཚོ་ལྟ་སྤྱི་ཚོགས་ནང་ལོགས་ལ་ད་ལྟ་ཆར་ལ་དཔེ་ཡར་རྒྱས་འགྲོ་ཚར་ལབ་འདི་ཞུ་གི་མེད་ར་དེ་འདྲས་ཡིན་ནའི་ང་ཚོ་དཀའ་ངལ་དཔེ་མང་པོ་འདུག་ལབ་ནས་ཞུ་གི་ཡིན་ར་མང་པོ་ཅིག་དེ་འདྲས་ཡིན་ནའི་ཞུ་གཏུག་བྱེད་ཐུབ་ཀྱི་མི་འདུག་ར་ད་འདི་ང་ཚོ་བྱས་ཙང་ང་ཚོ་གི་ལམ་ལུགས་ཀྱི་ནང་ལོགས་ལ་ཡར་རྒྱས་གཏང་དགོས་ཡིན་ནི་རེད་དེ་འདྲས་ཡིན་ནའི་གོ་རྟོགས་མང་བ་སྤེལ་དགོས་ཡིན་ནི་རེད་དེ་འདྲས་ཡིན་ནའི་ང་ཚོ་གི་ཨ་ནི་ལས་ཀ་བྱེད་སྟངས་ནང་ཡར་རྒྱས་གཏང་དགོས་དེ་འདྲས་ཀྱི་རྐྱེན་པས་ཡོང་སྲིད་རེད་བསམ་གྱི་འདུག་དེ་ཡིན་ནའི་ད་ལྟ་ཆར་ལ་ང་ཚོ་གི་གྲངས་འབོར་ཐོག་ནས། ང་ཚོ་ལ་གྲངས་ཀ་འདི་ག་ཟིག་ཡོད་ལབ་སྟོན་ཐུབ་ཡ་ཡོད་བ་དཔེར་ན་ཡང་ཕྱོགས་གཅིག་ནས་ང་ཚོ་ནང་ལོགས་ལ་ག་རེ་རེད་ལབ་ཡིན་ན་ལ་ཐུག་གི་འདུག་ལབ་ཡིན་ན་ཐུག་འདི་འདྲའི་གནད་དོན་རིགས་འདི་ཚོ་ང་ཚོ་སྤྱི་ཚོགས་ནང་བྱུང་གི་ཡོད་བ་ཤེས་ཀྱི་རེད་བ། ག་དུས་ན་ན་ང་ཚོ་ཡང་མཚམས་མཚམས་ང་ཚོ་གི་སྤྱི་ཚོགས་ནང་འདི་འདྲ་བྱུང་གི་མ་རེད་དེ་སྤྱི་ཚོགས་གཞན་ནང་བྱུང་གི་རེད་ལབ་ནས་བསམ་སྟངས་ཅིག་ཡོད་ལ་འདིའི་ང་ཚོ་གི

སྤྱི་ཚོགས་ནང་ལ་ཡང་ད་བུད་མེད་ནུས་སྟོབས་གོང་འཕེལ་གཏོང་ཡ་ད་བུད་མེད་ཀྱི་ཐོག་ལ་ཡང་ལྟ་ཕྱོགས་བུད་མེད་ཐོག་ལ་བསམ་བློ་གཏོང་ཕྱོགས་ཨ་ནི་ང་རང་ཚོའི་ཅིག་གི་གོམས་གཤིས་ད་ངན་པ་འགའ་ཤས་དེ་སྔ་ངོས་སེམས་སྐྱོ་མ་རག་སོ་སོའི་སྤྱི་ཚོགས་ནང་ལ་མེད་ཕྱིའི་སྤྱི་ཚོགས་ཀྱི་ཅིག་རེད་བསམ་བྱས་དེ་ཚོའི་སྟེང་ལ་ཡང་ད་གོ་རྟོགས་གསལ་པོ་སྤེལ་ཐུབ་ཡ་དེ་ཚོ་དཔེ་ཡག་པོ་འདུག་བྱས་ཙང་ཨ་ནི་ཡར་རྒྱས་ཡིན་ནའི་ཞེ་དྲག་ཕྱིན་སོང་བྱས་ད་ད་གསུང་གི་འདུག་ཡིན་དུས་ད་དཔེ་དེ་ཁྱེད་རང་གིས་ཨ་ནི། ནམ་རྒྱུན་ནས་ཉམས་ཞིབ་རེད་རྒྱུས་མངའ་རེད། དེ་ག་ནང་བཞིན་ཟབ་སྦྱོང་ལ་སོགས་པའི་ཐོག་ནས་དེའི་ཐོག་ལ་ཡང་རྒྱུས་མངའ་ཆེན་པོ་ཡོད་པའི་ཆ་ནས། ང་ཚོའི་སྤྱི་ཚོགས་ནང་ལ་ད་དུང་བུད་མེད་ནུས་སྟོབས་གཏོང་ཕྱོགས་ཐོག་ལ་ཤུགས་རྒྱག་དགོས་ཡ་གནད་དོན་གཙོ་བོ་རེ་ཟུང་བྱས་པ་ཡིན་ན་ག་རེ་ཆགས་ཀྱི་འདུག།
ལགས་ད་ང་ཚོ་བུད་མེད་ནུས་སྟོབས་སྤེལ་ཐུབ་ཡ་ལ་ད་ང་ཚོ་གི་ད་ང་ཚོ་ཚན་པ་གི་ད་ལས་ཀའི་ཉམས་མྱོང་ཐོག་ནས་ཞུ་བ་ཡིན་ན་གལ་ཆེ་ཤོས་དེ་ད་ང་ཚོ་བུད་མེད་ཚོ་ལ་ནི་བློ་སྟོབས་སྤེལ་ཡ་ཆོད་ལ་ད་འདི་དཔེ་གལ་ཆེན་པོ་རེད་ཤག་གང་ལབ་ན་ང་ཚོ་བོད་པའི་བུད་མེད་དེ་ཚོ་ཤེས་བྱ་མ་འདང་བ་དང་ང་ཚོ་གི་མ་འཇོན་བ་དེ་འདི་རྩ་བ་ནས་མ་རེད་ཤག་ང་ཚོ་ད་བློ་སྟོབས་དེ་མཚམས་མཚམས་ང་ཚོ་གི་སྤྱི་ཚོགས་ནང་ལོགས་ལ་ང་ཚོ་གི་མི་གཅིག་གིས་ད་འཚར་ལོངས་ནང་ལོ་ལ་ལབ་དགོས་ང་ཚོ་གི་འཚར་ལོངས་ནང་ལོ་ལ་ཨ་ནི་ང་ཚོ་མཚམས་མཚམས་ཆུང་ཆུང་ནས་ད་ང་ཚོ་གི་གཟིགས་ཚུལ་ལྟ་ཚུལ་ལབ་དགོས་ད་ང་ཚོ་སྤྱི་ཚོགས་ནང་དེ་འདྲ་ཅིག་ལ་ཡོད་དུས་དེ་རང་ང་ཚོ་སོ་སོའི་གི་ནང་ལོ་ནས་སོ་སོའི་གི་ནང་ལོ་ལ་བཞག་རྗེས་ཨ་མཚམས་མཚམས་ང་ཚོ་འདི་ནས་ནི་དོར་ཐུབ་ཡ་དཔེ་དཀའ་ལས་ཁག་པོ་ཆགས་ཀྱི་ཡོད་དུས་བྱས་ཙང་ང་ཚོའི་གི་བུད་མེད་ཚོ་ལ་བློ་སྟོབས་སྤེལ་དང་ཨ་ནི་བུད་མེད་ཚོ་ལ་ཨ་ནི་ང་ཚོ་གི་སེམས་ཤུགས་སྤེལ། པའི་ཐུབ་ཡ་རྒྱུ་ར་འདི་དཔེ་གལ་ཆེན་པོ་རེད་ཤག་ག་རེ་ལབ་ན། ང་ཚོ་གི་ལོ་ན་གཞོན་གཞོན་ད་ང་ཚོ་གི་དོ་སྣང་ཤེ་ཆེན་པོ་ཅིག་ག་རེ་མཐོང་སོང་ལབ་ན་ད་ང་ཚོ་ཚོགས་ཆག་ནང་ལོ་ལ་བུད་མེད་དཔེ་བུད་མེད་གཞོན་སྐྱེས་དཔེ་མང་པོ་སླེབས་ཤག་པ་ཨ་ནི་ཁོ་རང་ཚོ་དཔེ་འདི་དུ་ད་འདི་ཆ་ལ་དཔེ་བློ་སྟོབས་ཆེན་པོ་དཔེ་གདེང་སྤོབས་དང་ལྡན་པའི་ཐོག་ནས་ར་སྐད་ཆ་བཤད་ཐུབ་ནས་ང་རང་དཔེ་དགའ་པོ་བྱུང་སོང་འདི་མཐོང་དུས་ར་ག་ཅི་ལབ་ན་ཏི་ང་ཚོ་ད་འདི་མི་རབས་གསར་པ་གི་ནི་ཁོ་རང་ཚོ་གི་ངོ་བོ་ཞིག་སྟོན་དགོས་ར་བྱས་ཙང་ད་འདི་ང་རང་ཚོ་གི་སྤྱི་ཚོགས་ནང་ལོ་ལ་འགོ་ཁྲིད་ལབ་ན་ད་ཡིན་ཅིག་མིན་ཅིག་ང་ཚོ་གི་དབུ་ཁྲིད། ལབ་དུས། ཕྱི་ལོ་ལ་དོན་བྱས་སྐད་ཆ་བཤད་མཁན་གཅིག་པུ་མེད་པ་ང་རང་ཚོ་གི་ཨ་ནི་ས་གནས་ཀྱི་གཞིས་ཆགས་ནང་ལོ་ལ་ཡིན་ནའི་རེད་སྤྱི་མི་གི་ལ་བྱས་ཡིན་ནའི་རེད་ས་གནས་ཀྱི་འཐུས་མི་བྱས་ཡིན་ནའི་རེད་དེ་ནང་ལོ་ལ་ཆུང་ཆུང་ཆུང་ཆུང་ནས་ད་ང་ཚོ་གི་བུད་མེད་ཀྱིས་བྱེད་ཐུབ་ཀྱི་ཡོད་པ་གི་ངོས་འཛིན་གནང་ཡ་རྒྱུ་ར་དེ་དཔེ་གལ་ཆེན་པོ་རེད་ཤག་དེ་ང་ཚོ་བུད་མེད་གཅིག་པུ་གི་འགན་མེད་པ་བྱས་ད་སྤྱི་ཚོགས་ཁོ་རང་གི་འདི་འདྲའི་སྒང་ལ་ཨ་ནི་ང་ཚོ་གི་དོ་སྣང་སྤྲད་རྒྱུ་ར་སྤྱི་ཚོགས་ནང་ལོ་ལ་ད་ང་ཚོ་གི་དེ་འདྲའི་གི་གནད་དོན་ཁག་ལ་སྒང་གས་ཤེད་ཤུགས་རྒྱག་གི་འདུག་དེ་ཨ་ནི་དངོས་གནས་གལ་ཆེན་པོ་ཞིག་ཆགས་ཀྱི་འདུག་བྱས་ཙང་ང་ཚོ་གི་བུད་མེད་ནུས་སྟོབས་ལབ་དུས་བུད་མེད་དང་ཨ་ནི་བུད་མེད་གཅིག་པུ་འབྲེལ་བ་ཡོད་མེད་པ་བྱས་དེ་ནང་ལོ་ལ་ང་ཚོ་སྐྱེས་པ་དང་རྟགས་གཞན་པ་དེ་ཚོའི་གི་བསམ་ཚུལ་ནི་ཁོང་ཚོས་ནི་ང་ཚོ་གི་བུད་མེད་ནུས་སྟོབས་མཉམ་སྤྲོ་ལ་བགྲོ་གླེང་དེ་ཚོ་ནང་འཛུལ་ཞུགས་གནང་ཐུབ་བྱས་ཙང་དེ་འདྲའི་སྒང་ལ་ང་ཚོ་མཉམ་རུབ་ཀྱི་ཐོག་ནས་ད་བྱེད་དགོས་ཡ་དེ་དཔེ་གལ་ཆེན་པོ་རེད་ཤག་ག་རེ་ལབ་ན་བུད་མེད་གཅིག་ནུས་སྟོབས་འཕེལ་བ་ཡིན་ན། དེ་གི་ནང་མི་དང་དེ་གི་སྤྱི་ཚོགས་ལ་ཕན་ཐོགས་ཡོད་དུས་བྱས་ཙང་འདི་ཡང་ང་ཚོ་བུད་མེད་ཁོ་རང་གཅིག་པོ་གཅིག་ལ་ཕན་ཐོགས་པའི་དེ་འདྲ་ཅིག་མཚོན་གྱི་མེད་དུས་བྱས་ཙང་ང་ཚོའི་གི་སྤྱི་ཚོགས་ནང་ལོ་ལ་ད། ང་ཚོའི་གི་ཟུང་འབྲེལ་ཐོག་ནས་ལས་ཀ་བྱེད་ཡ་ཡོད་པ་ཟུང་འབྲེལ་ཐོག་ནས་ལས་ཀ་བྱེད་ཡ་དེ་དཔེ་གལ་ཆེན་པོ་རེད་ཤག་བྱས་ཙང་འདི་རང་ལ་ད་དུང་ཡང་ང་ཚོ་དཔེ་མང་པོ་ཤུགས་རྒྱག་དགོས་བྱས་ཙང་ལས་ཀ་བྱས་ཚར་བ་ལས་བྱེད་རྒྱུ་དེ་དཔེ་མང་པོ་ལྷག་རྒྱུར་མཐོང་གི་འདུག་ལགས། ཨ་ནེ་གོང་དུ་བཅར་འདྲི་ཞུ་ས་དེ་ནི་ཨ་ནེ་བོད་ཀྱི་བུད་མེད་ནུས་སྟོབས་གོང་འཕེལ་ཚན་པའི་འགན་འཛིན་ཚེ་རིང་སྐྱིད་ལགས་རེད་ཚེ་རིང་སྐྱིད་ལགས་ང་ཚོའི་ད་ལྟ་འཕེལ་རྒྱས་གླེང་མོལ Podcast གི་ལས་རིམ་འདིའི་ནང་ཕེབས་པར་བཀའ་དྲིན་ཆེ། ཐུགས་རྗེ་གནང་ཚེ་རིང་སྐྱིད་ལགས། ཐུགས་རྗེ་གནང་ཨ་ནི་ང་ཚོའི་འཕེལ་རྒྱས་གླེང་མོལ Podcast གི་ལས་རིམ་རྗེས་མ་དེ་གསན་རྒྱུ་མ་བསྙེལ་བ་གནང་རོགས་གནང་ཐུགས་རྗེ་གནང།